བཅུ་གསུམ་པ་ཆོས་ཉམས་ལེན་གྱི་ཐོག་མ། རྟ་མཆོག་བསྔགས་ལྡན་བང་རྩལ་ཡོད་རྒུས་རྒྱུགས་ན་ཡང་ནམ་མ་ལངས་གོང། ཤཱཀྱའི་རྒྱལ་ཕྲན་གྱི་ས་མཚམས་སུ་འབྱོར་མ་ཐུབ། རྒྱལ་སྲས་སྐུ་འཁོར་གཉིས་ཀྱི་མདུན་དུ་གཙང་པོ་ཡིད་འོང་ལྡན་བཞུར་གྱིན་ཡོད་པས་ཁོང་གཉིས་ཀྱིས། ཆུའི་རབས་མ་རྙེད་བར་དུ་གཙང་པོའི་བཞུར་ཕྱོགས་བརྒྱུད་དེ་བྱོན་ཞིང། རབས་རྙེད་མཚམས་གཙང་པོ་ཐད་ཀྱིས་བཅད་དེ་བྱོན། དེ་ནས་ནགས་ཀླུང་འདབས་སུ་མ་སླེབས་བར་དུ་སླར་ཡང་དུས་ཐུང་གི་འགྲུལ་བཞུད་གནང། འབྱོན་ལམ་དུ་ཤ་བ་ཞིག་ཤིང་ནགས་ཁྲོད་ནས་ཕར་འགྲོ་ཚུར་འོང་བྱེད་ཅིང། བྱ་དང་བྱིའུ་རྣམས་ཀྱིས་གཡོལ་ཙམ་ཡང་མི་བྱེད་པར་འཇིགས་སྣང་མེད་པའི་ངང་ཁོང་གཉིས་ཀྱི་ཉེ་སར་བཅར་ནས་འཕུར་ལྡིང་བྱས། དེ་ནས་གཞོན་ནུ་དོན་གྲུབ་ཆིབས་ལས་བབས་ཏེ་ཞལ་ལ་འཛུམ་མདངས་རྒྱས་ཤིང་རྟ་མཆོག་བསྔགས་ལྡན་གྱི་རྔོག་མར་ཕྱག་གིས་བྱིལ་བྱིལ་གནང་སྟེ་སྨྲས་པ། ཡ། རྟ་མཆོག་སྔགས་ལྡན། ཁྱེད་ཀྱིས་ང་ལ་རམ་འདེགས་བྱས་ཏེ་གནས་འདིར་བསྐྱལ་བས་ངས་ཁྱེད་ལ་ཐུགས་རྗེ་ཆེ་ཞུ་ཞེས་གསུངས་པར། རྟ་མཆོག་གིས་ཀྱང་མགོ་བོ་ཡར་བཀྱགས་ཏེ་བརྩེ་ཞིང་ཡིད་འཕྲེང་བའི་ངང་རྒྱལ་སྲས་ལ་བལྟས། དེ་ནས་རྒྱལ་སྲས་ཀྱིས་རྟ་སྒར་བཏགས་པའི་རལ་གྲི་མར་བླངས་ཏེ། ཕྱག་གཡོན་པས། རིང་ཞིང་གནག་པའི་རང་ཉིད་ཀྱི་རལ་པ་ནས་བཟུང་ཞིང་ཕྱག་གཡས་པས་རལ་གྲི་བཟུང་སྟེ། རང་གི་རལ་པ་རང་གིས་བཅད། འདུན་པ་ཡང་རྟ་ལས་བབས་པར་རྒྱལ་སྲས་ཀྱིས་རང་གི་རལ་པ་དང་རལ་གྲི་གཉིས་འདུན་པར་གཏད་དེ། རིན་པོ་ཆེའི་རྒྱན་ཆ་དག་བཀྲོལ་ལོ། དེ་ནས་རྒྱལ་སྲས་ཀྱིས་སྨྲས་པ། འདུན་པ་ཁྱེད་ཀྱིས་ང་ཡི་རྒྱན་ཆ་དང་རལ་གྲི་རལ་པ་སོགས་ཁྱེར་ཏེ་ཡབ་རྒྱལ་པོར་ཕུལ་ནས་ཡབ་ཆེན་ལ། ཁྱེད་ཀྱིས་ང་ལ་ཡིད་ཆེས་གནོངས་དང་ངས་ཁྱིམ་སྤངས་ཏེ་ཕྱིན་པ་འདི་རང་ཉིད་ཀྱི་འགན་འཁྲི་ལ་གཡོལ་ཞིང་རང་ཁོ་ནའི་དོན་དུ་ཕྱིན་པ་ཞིག་མ་ཡིན་པར། ཁྱེད་ཅག་གིས་གཙོས། འགྲོ་བ་སེམས་ཅན་ཐམས་ཅད་ཀྱི་དོན་དུ་ཕྱིན་པ་ཡིན་ཞེས་ཞུ་རོགས་གྱིས། མ་ཟད་ཁྱེད་ཀྱིས་ཀྱང་ངའི་ཆེད་དུ་ཡབ་ཡུམ་གཉིས་དང་གྲགས་འཛིན་མ་བཅས་ལ་ཐུགས་གསོ་གྱིས་ཤིག་ཅེས་གསུངས། འདུན་པས་རྒྱན་ཆ་ཚུར་བླངས་ཏེ་མིག་ཆུ་ཐར་ཐར་དུ་འཐོར་བཞིན་ཞུས་པ། ཀྱེ་རྒྱལ་སྲས་རིན་པོ་ཆེ། ཁོང་ཚོ་ཚང་མར་ཚད་ལས་བརྒལ་བའི་སེམས་ཁྲལ་ཡོང་གི་རེད། ངས་ཁྱེད་ཀྱི་ཡབ་ཡུམ་གཉིས་དང་གྲགས་འཛིན་མ་བཅས་ལ་ཅི་ཞིག་ཞུ་དགོས་མིན་ཡང་ཤེས་ཀྱི་མི་འདུག་རྒྱལ་སྲས་རིན་པོ་ཆེ། ཁྱེད་ནི་ད་ལྟའི་བར་གཟིམ་མལ་དྲོན་པོ་དང་མལ་གཟན་འཇམ་པོ་ལོངས་སུ་སྤྱད་དེ་བཞུགས་པས་ད་ཁྱེད་ཀྱིས་དྲང་སྲོང་དཀའ་ཐུབ་པ་ཇི་བཞིན་ཤིང་སྡོང་འོག་ཏུ་ཇི་ལྟར་བྱས་ནས་གཟིམ་ཐུབ་བམ་ཞེས་ཞུས་པར། རྒྱལ་སྲས་གཞོན་ནུ་དོན་གྲུབ་ཀྱིས་འཛུམ་ཙམ་གནང་སྟེ་སྨྲས་པ། འདུན་པ། ཁྱེད་ཀྱིས་སེམས་ཁྲལ་མ་བྱེད་དང། མི་གཞན་གྱིས་ཇི་ལྟར་བྱེད་པ་བཞིན་ངས་ཀྱང་དེ་ལྟར་བྱེད་ཐུབ། དེ་ལས་ཁྱེད་ངེས་པར་ཕྱིར་ལོག་སྟེ། ཁོང་ཚོས་ང་གར་སོང་ཆ་མེད་དུ་གྱུར་པ་ཤེས་ཏེ་སེམས་ཁྲལ་མ་གནང་གོང་ཁྱེད་ཀྱིས་ངས་ཅི་ཞིག་ཐག་བཅད་པའི་སྐོར་ཁོང་ཚོར་ཤོད་ཅིག། ད་ང་འདི་རུ་གཅིག་པུར་འཇོག་རོགས་གྱིས་ཞེས་གསུངས། འདུན་པས་མིག་ནས་མཆི་མ་འབྱིན་བཞིན་ཞུས་པ་རྒྱལ་སྲས་རིན་པོ་ཆེ་ཁྱེད་ལ་ཞབས་ཕྱི་སྒྲུབ་ཕྱིར་ང་ཡང་གནས་འདིར་སྡོད་དུ་ཆུག་ཁྱེད་ཀྱིས་ང་ལ་ཐུགས་བརྩེ་བས་གཟིགས་ཏེ་ང་རང་བརྩེ་བ་ཟབ་སའི་མི་ཚོར་ཐུགས་སེམས་ཕམ་དགོས་པའི་གནས་ཚུལ་འདི་ཞུ་མ་འཇུག་རོགས་ཞེས་ཞུས་པར་རྒྱལ་སྲས་ཀྱིས་འདུན་པའི་ཕྲག་པར་ཕྱག་གིས་རྡེབ་ཙམ་གནང་སྟེ། དོ་ནན་ཆེན་པོས་འདུན་པ། ང་ལ་དགོས་པ་ནི་ཁྱེད་ཕོ་བྲང་དུ་ཕྱིར་ལོག་ནས་ང་ཡི་གནས་ཚུལ་ནང་མིར་སྙན་སེང་ཞུ་རྒྱུ་དེ་ཡིན་པས། ཁྱེད་ཀྱིས་ང་ལ་བཅོས་མིན་གྱི་སེམས་ཁུར་བྱེད་ཀྱི་ཡོད་ན། ཁྱེད་ཀྱིས་ངས་གང་བཤད་པ་དེར་གྱིས་ཤིག་ད་ཁྱེད་ཀྱིས་ང་ལ་ཞབས་ཕྱི་བསྒྲུབ་མི་དགོས། རབ་བྱུང་ཞིག་ལ་ཞབས་ཕྱི་བ་དགོས་དོན་མེད། ཐུགས་རྗེས་གཟིགས་ད་ཁྱེད་རང་ཕོ་བྲང་དུ་ཕྱིར་ལོག་ཅིག་ཅེས་གསུངས། དེ་ནས་འདུན་པས་མི་འདོད་བཞིན་དུ་བཀའ་དང་ལེན་ཞུས་ཏེ། རྒྱལ་སྲས་ཀྱི་དབུ་སྐྲ་དང་རིན་པོ་ཆེའི་རྒྱན་ཆ་རྣམས་ཞིབ་ཚགས་པོས་ཁོ་རང་གི་སྟོད་ཐུང་ཨམ་ཕྲག་ཏུ་བཅུག་སྟེ་རལ་གྲི་རྟ་མཆོག་བསྔགས་ལྡན་གྱི་རྟ་སྒར་དཔྱངས་ཏེ་རྒྱལ་སྲས་ཀྱི་ཕྱག་ལ་དམ་པོར་འཇུས་ཏེ་སྙིང་ཐག་པ་ནས་གསོལ་འདེབས་སྐྱབས་འཇུག་འདི་ལྟར་ཞུ། རྒྱལ་སྲས་རིན་པོ་ཆེ། ངས་ཁྱེད་ཀྱིས་གང་གསུངས་པ་ལྟར་སྒྲུབ་ཀྱི་ཡིན། ཁྱེད་ཀྱིས་ངེས་པར་ཁོ་བོ་ཐུགས་ལ་འདོགས་པར་ཞུ། ང་ཚོ་ཚང་མ་ཐུགས་ལ་འདོགས་པར་ཞུ། ཁྱེད་ཀྱིས་ཐར་ལམ་ནམ་རྙེད་པ་ན་ཕྱིར་ཕོ་བྲང་དུ་བྱོན་རྒྱུ་ཐུགས་ནས་མི་བསྙེལ་བར་ཞུ་ཞེས་ཞུས་སོ། རྒྱལ་སྲས་གཞོན་ནུ་དོན་གྲུབ་ཀྱིས་ཞལ་འཛུམ་པ་དང་བཅས། ང་ངེས་པར་ཕྱིར་ཡོང་གི་ཡིན་ཞེས་འཐད་པའི་བརྡ་ལ་དབུ་གུག་ཙམ་གནང་སྟེ། རྟ་མཆོག་བསྔགས་ལྡན་གྱི་མགོར་ཕྱག་གིས་བྱིལ་བྱིལ་གནང་ནས་སྨྲས་པ། ངའི་སྙིང་ནས་བརྩེ་བའི་རྟ་མཆོག་བསྔགས་ལྡན་ད་ཁྱེད་རང་ཡང་ཕོ་བྲང་དུ་ལོག་ཅིག་ཅེས་གསུངས། དེ་ནས་འདུན་པས་རྟ་བཞོན་ཏེ། རྟ་མཆོག་བསྔགས་ལྡན་གྱི་སྲབ་མདའི་སྣེར་འཇུས་ནས་ཁྲིད་པར་བསྔགས་ལྡན་ཁ་ཕྱིར་འཁོར་ནས་རྒྱལ་སྲས་ལ་ཆེས་མཐའ་མའི་མིག་ལྟ་བྱས། དེ་དུས་རྟ་མཆོག་བསྔགས་ལྡན་གྱི་མིག་ཟུང་མཆི་མས་ཁེངས་པ་ནི་འདུན་པའི་མིག་ཆུ་ལས་ཉུང་བ་ག་ལ་ཡིན། རྒྱལ་སྲས་གཞོན་ནུ་དོན་གྲུབ་ཀྱིས་འདུན་པ་དང་བཞོན་རྟ་གཉིས་བཅས་ཁོང་གི་སྤྱན་ལམ་ནས་མི་མངོན་པར་མ་གྱུར་གྱི་བར་དུ་གཟིགས། དེ་ནས་ཁོང་གིས་འཚོ་བ་གསར་པ་དེ་བསྐྱལ་ཕྱིར་ནགས་ཁྲོད་དུ་ཞལ་བལྟས་ནས་བྱོན། དུས་དེ་ནས་བཟུང་གནམ་སྔོན་པོ་དེ་ཁོང་གི་ཁང་ཀླད་དང་ཚང་ཚིང་ནགས་ཀླུང་ཁོང་གི་ཁང་ཁྱིམ་དུ་གྱུར་སོང་བས། ཁོང་ལ་ཆེས་ལྷིང་འཇགས་ཤིང་ཆོག་ཤེས་པའི་ཚོར་སྣང་ཞིག་ངང་གིས་འཁྲུངས། དེ་ཙམ་ན་ནགས་ཀླུང་ཁྲོད་ནས་མི་ཞིག་སླེབས་འོངས་ཤིང། མི་དེས་རབ་བྱུང་གི་ན་བཟའ་སྤྱིར་བཏང་བ་ཞིག་གོན་ཡོད་སྟབས་རྒྱལ་སྲས་ཀྱིས་མི་དེ་ཐོག་མར་གཟིགས་སྐབས་རབ་ཏུ་བྱུང་བ་ཞིག་རེད་དགོངས་ན་ཡང་ཐག་ཉེ་སར་འབྱོར་ཏེ་ཞིབ་གཟིགས་གནང་བར་མི་དེ་ལག་ཏུ་མདའ་གཞུ་བཟུང་ཞིང་རྒྱབ་ལ་མདས་ཁེངས་པའི་མདའ་དོང་ཞིག་ཁུར་ཡོད་པ་གཟིགས་པས་གཞོན་ནུ་དོན་གྲུབ་ཀྱིས་མི་དེར་སྨྲས་པ། ཁྱེད་རྔོན་པ་ཡིན་ནམ་ཞེས་བཀའ་འདྲི་གནང་བར་མི་དེས་འཕྱུགས་མ་སོང་ང་རྔོན་པ་ཡིན་ཞེས་ལན་བཏབ། དེ་ནས་གཞོན་ནུ་དོན་གྲུབ་ཀྱིས། གལ་ཏེ་ཁྱེད་རྔོན་པ་ཡིན་ན་ཁྱེད་ཀྱིས་ཅིའི་ཕྱིར་གྲྭ་ཆས་གོན་པ་ཡིན་ཞེས་བཀའ་གསུངས་པར་རྔོན་པ་དེ་འཛུམ་ཙམ་བྱས་ཏེ་བཤད་པ། ངས་གྲྭ་ཆས་འདི་ལ་བཀའ་དྲིན་ཆེ་ཞུ་གི་ཡོད། ངས་གྲྭ་ཆས་འདི་གོན་པ་ན་རི་དྭགས་དེ་ཚོ་ང་ལ་མི་སྐྲག་པས། ངས་ཁོང་ཚོ་ལས་སླ་པོ་གསོད་ཐུབ་ཀྱི་འདུག། ཅེས་བཤད་པར་གཞོན་ནུ་དོན་གྲུབ་ཀྱིས་དབུ་འཕྲེད་ལ་གཡུག་བཞིན་ཁྱོད་ཀྱིས་འདི་ལྟར་བྱས་ན། ལམ་ཉམས་ལེན་གནང་མཁན་གྱི་སྐྱེ་བོ་དེ་ཚོའི་བྱམས་དང་སྙིང་རྗེ་ལ་མཐོང་ཆུང་དང་དམའ་འབེབས་བྱེད་པ་མ་ཡིན་ནམ། དེས་ན་ཁྱེད་ཀྱི་གྲྭ་ཆས་དང་ང་ཡི་གྱོན་གོས་གཉིས་བརྗེ་པོ་བརྒྱབ་ན་གང་འདྲ་འདུག་ཅེས་གསུངས། རྔོན་པ་དེས་གཞོན་ནུ་དོན་གྲུབ་ཀྱིས་རིན་ཐང་གཞལ་དུ་མེད་པའི་རྒྱལ་སྲས་ཀྱི་ཆས་མནབས་ཡོད་པ་མཐོང་བས་ཁྱེད་ཀྱིས་དངོས་འབྲེལ་བརྗེ་པོ་རྒྱག་རྒྱུ་ཡིན་ནམ་ཞེས་དྲིས་པར་གཞོན་ནུ་དོན་གྲུབ་ཀྱིས། དངོས་གནས་བྱེད་ཀྱི་ཡིན། ཁྱེད་ཀྱིས་ངའི་ཆས་གོས་འདི་དག་ཚོངས་ཤིག་དང་རིན་འབབ་ཡག་པོ་རག་ངེས་རེད། དེ་ནས་ཁྱོད་ཀྱིས་རི་དྭགས་རྔོན་མཚམས་བཞག་སྟེ་ཚོང་ལས་གསར་པ་ཞིག་གི་འགོ་འཛུགས་གྱིས་ང་རབ་ཏུ་བྱུང་བར་འདོད་པས་ཁྱེད་ཀྱི་གྲྭ་ཆས་འདི་ང་ལ་ཤིན་ཏུ་མཁོ་ཞེས་གསུངས། རྔོན་པར་དགའ་སྤྲོ་ཚད་མེད་སྐྱེས་ཏེ་གཞོན་ནུ་དོན་གྲུབ་ཀྱི་ཡིད་དུ་འོང་བའི་ན་བཟའ་དང་ཁོའི་གྲྭ་ཆས་གཉིས་བརྗེ་པོ་བརྒྱབ་རྗེས་མྱུར་སྟབས་ཀྱིས་ཕྱིན། དེ་ནས་བཟུང་གཞོན་ནུ་དོན་གྲུབ་ནི་རབ་ཏུ་བྱུང་བ་ངོ་མ་ཞིག་དང་འདྲ་བར་ནགས་ཁྲོད་བསྙུལ་ཏེ། ཤིང་སྡོང་ཞིག་གི་འོག་ཏུ་བཞུགས། དེ་ལྟར་ཁྱིམ་མེད་པའི་རབ་ཏུ་བྱུང་བ་ཞིག་ཏུ་གྱུར་བའི་ཆེས་ཐོག་མ་དེར། ཁོང་གིས་ཤིང་སྡོང་དེའི་འོག་ནས། སྒོམ་བསྐྱོན། གང་ལྟར་ཕོ་བྲང་དུ་འཚོ་བ་ཡུན་རིང་བསྐྱལ་བའི་མཐའ་མ་དེ་སྟོན་དུས་ཀྱི་མཚན་མོ་དེར་ཆིབས་རྟར་བཅིབས་ཏེ། ཡུན་རིང་བྱོན་རྗེས་ཁོང་གིས་ཆེས་ངོ་མཚར་བའི་ལྷིང་འཇགས་ཀྱི་ཞི་བདེ་དེ་དངོས་སུ་མྱོང། ཁོང་ནགས་ཁྲོད་དུ་སླེབས་སྐབས་ཆེས་རང་དབང་དང་ཞི་ལྷོད་ཀྱི་ཚོར་བ་ཞིག་འཁྲུངས་པ་དེ་རྒྱུན་གནས་གོང་འཕེལ་ཡོང་ཕྱིར་སྒོམ་གྱི་ཉམས་ལེན་ལ་གཞོལ་བར་མཛད། དེ་ལྟར་སྒོམ་ལ་བཞུགས་བཞིན་པ་ན་ལྗོན་ཤིང་གི་སེང་བར་ནས་ཉི་མའི་འོད་ཟེར་འཕྲོས་ཏེ། རྫི་མའི་ངོས་སུ་ཕོག་པས་སྤྱན་གདངས་ཏེ་གཟིགས་པར། ཁོང་གི་མདུན་དུ་རབ་ཏུ་བྱུང་བ་ཞིག་ཡར་བཞེངས་བཞུགས་པ་གཟིགས། རབ་ཏུ་བྱུང་བ་དེས་དཀའ་སྤྱད་ཀྱི་འཚོ་བ་བསྟེན་པས་ཞལ་རས་དང་སྐུ་གཟུགས་ནི་ཆེས་སྐམ་ལ་རིད་པ་ཞིག་རེད། གཞོན་ནུ་དོན་གྲུབ་ཡར་བཞེངས་ཏེ་ཕྱག་ཟུང་ཐལ་མོ་སྦྱར་ཞིང་རབ་ཏུ་བྱུང་བ་དེར་འཚམས་འདྲི་གནང་རྗེས། རང་ཉིད་ཁྱིམ་སྤངས་ཏེ་འདིར་འབྱོར་མ་ཐག་པ་ཡིན་ཞིང། ད་དུང་ཆོས་ཀྱི་སློབ་དཔོན་ཞིག་གིས་རྗེས་སུ་འཛིན་རྒྱུའི་སྐལ་པ་མ་ཐོབ་པ་དང། སྤྱིར་ན་ཁོང་སློབ་དཔོན་རིང་འཕུར་གྱི་འདུས་སྡེར་ཕེབས་ཏེ་ཁོང་གི་སློབ་ཕྲུག་ཏུ་རྗེས་སུ་འཛིན་པའི་རེ་བས། ཞལ་ལྷོ་ཕྱོགས་སུ་གཏད་ནས་བྱོན་པའི་སྐོར་གྱི་གནས་ཚུལ་རྣམས་འགྲེལ་བཤད་གནང། རབ་ཏུ་བྱུང་བ་དེས། ངས་སློབ་དཔོན་རིང་འཕུར་གྱི་དྲུང་ནས་སློབ་སྦྱོང་བྱས་མྱོང་ཞིང་ད་ལྟའི་ཆར་སློབ་དཔོན་ཁོང་གིས་མཉན་ཡོད་ཀྱི་རྒྱལ་སའི་བྱང་ཕྱོགས་ན་འདུས་སྡེ་ཞིག་གསར་འཛུགས་གནང་ཡོད་པ་དང་གནས་དེར་ཁོང་ལ་ཆོས་ཞུ་བའི་སློབ་མ་བཞི་བརྒྱ་ལས་མི་ཉུང་བ་འདུས་ཡོད་སྐོར་ཞུས། དེ་བཞིན་རབ་ཏུ་བྱུང་བ་དེས་གནས་ཇི་ལྟར་འགྲོ་དགོས་མིན་ཤེས་ཀྱི་ཡོད་སྟབས་ཁོང་གིས་གཞོན་ནུ་དོན་གྲུབ་ལ་ངས་ཁྱེད་རང་གནས་དེར་ཁྲིད་ཆོག་ཅེས་ཞུས། དེ་ནས་གཞོན་ནུ་དོན་གྲུབ་ཀྱིས་རབ་ཏུ་བྱུང་བ་དེའི་རྗེས་དེད་ནས་ནགས་ཁྲོད་ཀྱི་ལམ་ཁ་ཞིག་ཏུ་ཤར་མར་ཕྱིན་ཞིང་རི་སྣེ་དེ་རྫོགས་མཚམས། ཡང་བསྐྱར་ནགས་ཀླུང་གཞན་ཞིག་གི་ཁྲོད་དུ་ཕྱིན། ཁོང་རྣམ་གཉིས་དེ་ལྟར་བྱོན་བྱོན་ཏེ་ཉིན་གུང་ཙམ་ཞིག་ལ་རབ་ཏུ་བྱུང་བ་དེས། གཞོན་ནུ་དོན་གྲུབ་ལ་རི་སྐྱེས་ཤིང་ཏོག་དང་ཟ་རུང་བའི་སྔོ་ཚལ་གྱི་རིགས་རྣམས་ཇི་ལྟར་འཚོལ་དགོས་མིན་བསླབས། ད་དུང་རབ་ཏུ་བྱུང་བ་དེས་ཟ་རུང་བའི་ཤིང་ཏོག་དང་སྔོ་ཚལ་གྱི་རིགས་མི་རྙེད་སྐབས་རྩི་ཤིང་གི་རྩ་བ་སོགས་ཇི་ལྟར་བརྐོ་དགོས་མིན་ཡང་འགྲེལ་བཤད་ཞུས། གཞོན་ནུ་དོན་གྲུབ་ཀྱིས་རང་ཉིད་ནགས་ཁྲོད་དུ་རྒྱུན་རིང་བཞུགས་དགོས་པ་མཁྱེན་གྱི་ཡོད་སྟབས་ཁོང་གིས་ཟ་རུང་བའི་བཟའ་བཅའི་རིགས་ཀྱི་མིང་དྲིས་ཏེ་དོ་སྣང་ཆེན་པོས་རབ་ཏུ་བྱུང་བ་དེ་གང་བསླབས་པ་རྣམས་ཐུགས་ལ་ཉར། གཞོན་ནུ་དོན་གྲུབ་ཀྱིས་རབ་ཏུ་བྱུང་བ་དེ་ནི་དཀའ་ཐུབ་པ་ཞིག་སྟེ་རི་སྐྱེས་ཤིང་ཏོག་དང་སྔོ་ཚལ་དེ་བཞིན་རྩི་ཤིང་གི་རྩ་བ་སོགས་ཁོ་ན་བསྟེན་ནས་བཞུགས་མཁན་ཞིག་ཡིན་པ་མཁྱེན། རབ་ཏུ་བྱུང་བ་དེ་ཡི་མཚན་ལ་བྷར་ག་བ་ཟེར་ཞིང་ཁོང་གིས་གཞོན་ནུ་དོན་གྲུབ་ལ་སློབ་དཔོན་རིང་ཕུར་ནི་ཀུན་སྤངས་ཆེན་པོའི་དཀའ་ཐུབ་པ་ཞིག་མ་ཡིན་པར་ཁོང་གིས་རི་སྐྱེས་ཤིང་ཏོག་དང་སྔོ་ཚལ་རྩི་ཤིང་གི་རྩ་བ་ཙམ་དུ་མ་ཟད། ཁོང་རྗེས་འབྲང་དང་བཅས་པས་ཐག་ཉེའི་གྲོང་སྡེ་ཁག་ནས། བསོད་སྙོམས་བླངས་ཏེ། ཡུལ་མི་ཚོས་ཅི་ཞིག་ཕུལ་ན་ཡང་དེ་དག་བཞེས་ཀྱི་ཡོད་སྐོར་ཞུས། ཉིན་གུང་ཙམ་ཕེབས་རྗེས་ཁོང་གཉིས་ཨ་ནུ་པྲི་ཡ་ཡི་ཉེ་འཁྲིས་ཏེ་སློབ་དཔོན་རིང་ཕུར་གྱི་བཞུགས་གནས་སུ་འབྱོར་བར་སློབ་དཔོན་རིང་ཕུར་གྱིས་སློབ་མ་བཞི་བརྒྱ་ལས་མི་ཉུང་བར་གསུང་ཆོས་གནང་བཞིན་པའི་སྐབས་དང་འཁེལ། སློབ་དཔོན་རིང་ཕུར་ནི་སྐམ་ལ་རིད་པ་ཞིག་སྟེ་ཕར་བལྟས་ཚོད་ལ་དགུང་ལོ་བདུན་ཅུ་ཡས་མས་ཤིག་དང་འདྲ་ན་ཡང་ཁོང་གི་སྤྱན་ཟུང་ལས་འོད་ཞགས་འཁྱུག་ཅིང་གསུང་སྐད་ནི་མཁར་རྔ་ཞིག་གི་སྒྲ་དང་མི་གཉིས་པ་ཞིག་གོ། གཞོན་ནུ་དོན་གྲུབ་དང་ཁོང་གི་ལམ་གྲོགས་གཉིས། སློབ་མ་ཚོས་སྒོར་ཚོགས་བྱས་ཏེ་བཞུགས་ཡོད་པའི་རྒྱབ་རོལ་དུ་ཡར་བཞེངས་ནས་ཁུ་སིམ་མེར་རིང་ཕུར་གྱིས་གསུང་ཆོས་གནང་བཞིན་པར་གསན། གསུང་ཆོས་གྲུབ་རྗེས་སློབ་མ་རྣམས་སོ་སོའི་སྒོམ་སྒྲུབ་ཀྱི་ཕྱིར་ནགས་ཀླུང་ཁྲོད་ཀྱི་གང་སར་ཁ་གྲམ་ནས་ཕྱིན། དེ་ནས་གཞོན་ནུ་དོན་གྲུབ་རིང་ཕུར་གྱི་མདུན་དུ་བྱོན་ཏེ། རང་ཉིད་ངོ་སྤྲོད་དང་སྦྲགས་གུས་ཞབས་ཆེན་པོས་ཞུས་པ། བཀུར་འོས་སློབ་དཔོན་ལགས། ཁོ་བོས་ཁྱེད་ཀྱི་བཀའ་སློབ་ལམ་སྟོན་འོག་སློབ་སྦྱོང་བྱེད་པར་འདོད་ནས་ཅིས་ཀྱང་ཁྱེད་ཀྱི་སློབ་མ་རུ་རྗེས་སུ་འཛིན་པར་ཞུ་ཞེས་གསུངས་པར། སློབ་དཔོན་གྱིས་གཞོན་ནུ་དོན་གྲུབ་ལ་སྤྱན་གྱིས་ཕུར་ཚུགས་སུ་གཟིགས་ཤིང་བཀའ་མོལ་གསན་མཐར་མོས་མཐུན་དང་བཅས་སྨྲས་པ། གཞོན་ནུ་དོན་གྲུབ། ང་ལ་ཁྱེད་སློབ་མར་ཉར་རྒྱུའི་སྤྲོ་བ་ཡོད་པས་འདིར་བཞུགས་ཤིག། ཁྱེད་ཀྱིས་ངའི་སློབ་ཁྲིད་དང་ཐབས་ཚུལ་ལ་ཚུལ་བཞིན་ཉམས་སུ་བླངས་ན་རིང་པོར་མི་ཐོགས་པར་གསུང་གི་གོ་དོན་རྟོགས་ཐུབ་ངེས་ཡིན། ཞེས་གསུངས་པར་གཞོན་ནུ་དོན་གྲུབ་ཀྱིས་དགའ་སྤྲོའི་ཚོར་བ་དང་བཅས་སློབ་དཔོན་ལ་ཕྱག་འཚལ། སློབ་དཔོན་རིང་ཕུར་ནས་སློབ་བུ་འགས་བཞེངས་པའི་ཁོང་ཉིད་ཀྱི་རྩྭ་ཁང་དུ་བཞུགས་ཡོད་ཅིང། སློབ་བུ་ཚོའི་རྩྭ་ཁང་རྣམས་ནགས་ཁྲོད་འདིར་གང་སར་ཐར་ཐོར་དུ་གྲམ་ཡོད། དེའི་མཚན་མོར་གཞོན་ནུ་དོན་གྲུབ་ཀྱིས་རང་ཉིད་གཟིམ་སའི་ས་ཆ་ཁོད་སྙོམས་པོ་ཞིག་རྙེད་པས། དེར་ཤིང་གི་རྩ་བ་ཞིག་གིས་སྔས་བྱས་ཏེ་གཟིམ་པར་ཕེབས་ཡུན་རིང་བའི་འགྲུལ་བཞུད་དེས་སྐུ་ཐང་ཆད་ཡོད་སྟབས་ཕྱི་ཉིན་ཞོགས་པ་བར་གཟིམ་སྐྱིད་པོ་ཞིག་ཁུག་ཁོང་གཟིམ་ལས་སད་པ་ན་ཉི་མ་ཡང་ཤར་ཟིན་ཅིང། ནགས་ཁྲོད་ན་བྱ་དང་བྱིའུ་དག་གིས་གྲེ་འགྱུར་དབྱངས་སུ་འཐེན་པའི་སྐད་སྙན་གྱིས་ཁེངས་འདུག་པས་ཁོང་གཟིམ་ས་ནས་ཡར་བཞེངས། དེ་དུས་རབ་ཏུ་བྱུང་བ་གཞན་རྣམས་ཀྱིས་སོ་སོའི་ཞོགས་པའི་སྒོམ་ཐུན་གྱི་ཉམས་ལེན་གྲུབ་སྟེ་གྲོང་ཁྱེར་དུ་བསོད་སྙོམས་ལ་ཕེབས་རྒྱུའི་གྲ་སྒྲིག་བྱེད་བཞིན་པའི་སྒང་ཡིན་སྟབས། གཞོན་ནུ་དོན་གྲུབ་ལ་ཡང་ལྷུང་བཟེད་ཅིག་ཕུལ་ཏེ་བསོད་སྙོམས་སློང་ཚུལ་བསླབས། གཞོན་ནུ་དོན་གྲུབ་ཀྱིས་ལྷུང་བཟེད་ཕྱག་བསྣམས་ཏེ་ཆེས་ཐོག་མའི་བསོད་སྙོམས་སློང་ཆེད་དགེ་འདུན་པ་གཞན་དག་གི་རྗེས་འབྲངས་ནས་ཡངས་པ་ཅན་གྱི་གྲོང་ཁྱེར་དུ་འཛུལ། ཁོང་གི་རབ་ཏུ་བྱུང་བའི་འཚོ་བ་ནི་ཁྱིམ་པའི་སྤྱི་ཚོགས་ལ་བརྟེན་དགོས་སྟབས། རབ་བྱུང་གི་འཚོ་བ་སྐྱེལ་རྒྱུ་འདི་ཁྱིམ་པའི་སྤྱི་ཚོགས་ལ་ལྟོས་ཤིང་བརྟེན་པ་ཞིག་ཡིན་པའི་ཚོར་སྣང་བྱུང། ཁོང་གིས་ལྷུང་བཟེད་ཇི་ལྟར་བསྣམས་དགོས་མིན་སོགས་ཀྱིས་མཚོན་གོམ་པ་སྤོ་སྟངས་དང་ཡར་བཞེངས་སྟངས། དེ་བཞིན་གཞན་གྱིས་ཕུལ་བའི་བསོད་སྙོམས་ཇི་ལྟར་ལེན་དགོས་མིན་དང། བསོད་སྙོམས་ཕུལ་སྐབས་ཁོང་ཚོར་ལེགས་སོའི་བསྔོ་སྨོན་ཞལ་འདོན་ཅི་ཞིག་གསུང་དགོས་མིན་སོགས་ཚང་མ་མཁྱེན། ཉིན་དེར་གཞོན་ནུ་དོན་གྲུབ་ཀྱིས་འབྲས་དང་ཁུ་ལྡན་ཚོད་མ་ཉུང་ཙམ་རག། དེ་ནས་གཞོན་ནུ་དོན་གྲུབ་རང་གི་མཆེད་གྲོགས་གསར་པ་དག་དང་ལྷན་ནགས་ཁྲོད་དུ་ཕེབས་ཏེ་ཞལ་ལག་བཞེས་ཆེད་སར་བཞུགས། གཞོན་ནུ་དོན་གྲུབ་ཀྱིས་ཞལ་ལག་བཞེས་གྲུབ་རྗེས་ཆོས་ཀྱི་སློབ་ཁྲིད་ཞུ་བར་སློབ་དཔོན་རིང་འཕུར་གྱི་མདུན་དུ་བཅར་བ་ན། སློབ་དཔོན་ཁོང་ཟབ་ཅིང་བརླིང་བའི་ཏིང་ངེ་འཛིན་ལ་སྙོམས་པར་ཞུགས་ཡོད་སྟབས་གཞོན་ནུ་དོན་གྲུབ་ཀྱང་སློབ་དཔོན་གྱི་མདུན་དུ་སར་བཞུགས་ཏེ་ཁུ་སིམ་མེར་དམིགས་པ་ལ་རྩེ་གཅིག་ཏུ་བཀོད་ནས་སྒོམ་ལ་བཞུགས། དུས་ཡུན་རིང་ཙམ་ཕྱིན་རྗེས་སློབ་དཔོན་རིང་འཕུར་གྱིས་སྤྱན་ཟུང་ཕྱེས། དེ་ནས་གཞོན་ནུ་དོན་གྲུབ་ཀྱིས་ཁོང་ལ་ཕྱག་བཙལ་ཏེ། སློབ་དཔོན་ལགས། བདག་ལ་སློབ་ཁྲིད་གནང་བར་ཞུ་ཞེས་གསོལ་བ་བཏབ། སློབ་དཔོན་གྱིས་གཞོན་ནུ་དོན་གྲུབ་ལ་ཡིད་ཆེས་དང་བརྩོན་པ་ཇི་ལྟར་གནང་དགོས་མིན་སོགས་ཀྱི་སྐོར་ལ་གསུངས་ཤིང། ལྷག་པར་བསམ་གཏན་གྱི་ཉམས་ལེན་གོང་མཐོར་གཏོང་ཕྱིར་དབུགས་དབྱུང་རྔུབ་ཀྱི་ཉམས་ལེན་ལ་ཇི་ལྟར་གཞོལ་དགོས་མིན་སོགས་གསུངས་ཏེ་འདི་ལྟར་འགྲེལ་བཤད་གནང། ང་ཡི་ཆོས་ཚུལ་འདི་ནི་གྲུབ་མཐའི་ཤེས་པ་ཙམ་ཞིག་མ་ཡིན་པར་སོ་སོའི་ཉམས་མྱོང་དང་འཇོན་ཐང་ལ་བརྟེན་ནས་ཐད་ཀར་ཐོབ་དགོས་པའི་ཤེས་ཡོན་ཞིག་ཡིན་པ་ལས། འཆར་སྣང་གི་རྩོད་སྒྲུབ་ཙམ་གྱིས་ཐོབ་རྒྱུ་ཞིག་མིན་པས། ཏིང་ངེ་འཛིན་གྱི་རིམ་པ་མི་འདྲ་བ་རང་རྒྱུད་དུ་སྐྱེ་བ་ལ་ཆེས་མཁོ་གལ་ཆེ་བ་ནི་ཐར་པའི་གོ་འཕང་གཅིག་པུར་དམིགས་པ་ལས་འདས་མ་འོངས་ལ་དམིགས་པའི་བསམ་བློ་གཞན་རྣམས་ངེས་པར་དུ་སྤང་དགོས་ཞེས་གསུངས་སོ། གཞོན་ནུ་དོན་གྲུབ་ཀྱིས་གཟུགས་ཀྱི་ཕུང་པོ་དང་མིང་གཞིའི་ཕུང་པོ་ལ་ཇི་ལྟར་དབང་བསྒྱུར་བྱེད་དགོས་མིན་སྐོར་ནས་བཀའ་སློབ་ཞུས་ཏེ་གུས་ཞབས་ཆེན་པོས་ལེགས་སོ་ཐུགས་རྗེ་ཆེ་ཞུས་ནས་ག་ལེར་ཚུར་བྱོན་ཏེ་ནགས་ཁྲོད་དུ་སྒོམ་སྒྲུབ་གནང་ཐུབ་སའི་བཞུགས་གནས་རན་པོ་ཞིག་བཙལ། དེ་ནས་ཤིང་གི་ཡལ་ག་དང་ལོ་མ་འགའ་བསྒྲུགས་ཏེ་གང་དུ་སྒོམ་སྒྲུབ་འབྲས་སྨིན་འབྱུང་སའི་ཤིང་སཱ་ལ་ཞིག་གི་འོག་ཏུ་རྩྭ་ཁང་ཆུང་ཆུང་ཞིག་བསྐྲུན། དེ་ནས་བརྩོན་པ་ཆེན་པོས་སྒོམ་སྒྲུབ་ཀྱི་ཉམས་ལེན་ལ་གཞོལ་བར་མཛད་ཅིང། ཉིན་ལྔའམ་དྲུག་རེའི་མཚམས་སུ་སློབ་དཔོན་གྱི་དྲུང་དུ་བཅར་ནས་དོན་དངོས་ཀྱི་མྱོང་བའི་སྐབས་སུ་གང་ཞིག་ལ་དཀའ་ངལ་འཕྲད་པ་སོགས་ཀྱི་སྐོར་ནས་སློབ་སྟོན་བཀའ་འདྲི་ཞུ་བཞིན་ཡོད། དེ་ལྟར་གནང་བས་དུས་ཚོད་ཐུང་ཙམ་ནང་གཞོན་ནུ་དོན་གྲུབ་ཀྱི་ཉམས་རྟོགས་གོང་འཕེལ་ཆེ་ཆེར་ཕྱིན། ཁོང་གིས་ཏིང་ངེ་འཛིན་ལ་མཉམ་པར་བཞག་པ་ན་འདས་མ་འོངས་སུ་དམིགས་པ་གང་ལ་ཐུགས་དགོངས་གཏད་ན་ཡང་དེ་ག་རང་ལ་བློ་ལྷན་ནེར་ཞུགས་ཐུབ་ཀྱི་ཡོད། རིམ་བཞིན་ཁོང་གིས་དགའ་བདེ་མངོན་དུ་བྱས་ན་ཡང་ད་དུང་རང་རྒྱུད་ལ་རྣམ་རྟོག་དང་ཞེན་ཆགས་སོགས་ཀྱི་ས་བོན་ཡོད་པར་གཟིགས། གཟའ་འཁོར་འགའ་ཡི་རྗེས་གཞོན་ནུ་དོན་གྲུབ་ཀྱི་ཏིང་ངེ་འཛིན་གྱི་རིམ་པ་མཐོ་པོར་སླེབས་པས་རྣམ་རྟོག་དང་ཞེན་ཆགས་ཀྱི་ས་བོན་ཡལ་ཏེ་དགའ་བདེ་ལ་ངེས་པར་འབྱུང་བའི་བསམ་གཏན་གྱི་དངོས་གཞིའི་སྙོམས་པར་ཞུགས་ཤིང་གནས་སོ། དེ་ཙམ་ན་ཁོང་གི་དབང་པོ་ལྔ་ཡི་སྒོ་ཡོངས་སུ་བསྡམས་ཏེ་ཐུགས་སེམས་ནི་རླུང་གིས་གཡོ་བ་མེད་པའི་མཚེའུ་ཇི་བཞིན་ལྷན་ནེར་སྡོད་པ་ཚོར། གཞོན་ནུ་དོན་གྲུབ་ཀྱིས་དེ་ལྟ་བུའི་ཉམས་མྱོང་གི་འབྲས་བུ་རྣམས་སློབ་དཔོན་རིང་འཕུར་ལ་ཞུས་པར་སློབ་དཔོན་ཐུགས་ཤིན་ཏུ་མཉེས་ཏེ་སྨྲས་པ། ཁྱེད་དུས་ཡུན་ཐུང་ངུ་འདི་ཙམ་ཞིག་གི་ནང་ཡར་རྒྱས་རྨད་དུ་བྱུང་བ་ཕྱིན་འདུག་ཅེས་སློབ་དཔོན་གྱིས་གཞོན་ནུ་དོན་གྲུབ་ལ་བསྔགས་པ་གནང་སྟེ་མིག་ཤེས་ཀྱིས་མཐོང་ཡུལ་དུ་གྱུར་པ་ཐམས་ཅད་རིམ་གྱིས་འགོག་པར་མཛད་ཅིང། སེམས་ཉིད་ཚད་མེད་པའམ་མཐའ་མེད་པའི་རང་བཞིན་དུ་བསྒོམས་ནས། ནམ་མཁའམ་སྟོང་སང་དེ་ཉིད་ཆོས་ཐམས་ཅད་ཀྱི་འབྱུང་ཁུངས་སུ་བརྟག་དགོས་པ་སོགས་ནམ་མཁའ་མཐའ་ཡས་ཀྱི་སྐྱེ་མཆེད་ཇི་ལྟར་མངོན་དུ་བྱེད་དགོས་པའི་སྐོར་ནས་སློབ་ཁྲིད་གནང། དེ་ནས་གཞོན་ནུ་དོན་གྲུབ་ཀྱིས་སློབ་དཔོན་གྱིས་སློབ་སྟོན་ཇི་ལྟར་གནང་བ་བཞིན་གོ་འཕང་དེ་ཉིད་མངོན་དུ་བྱེད་ཆེད་རིག་པ་བསྒྲིམས་ཤིང་འབད་བརྩོན་ལྷོད་མེད་གནང་བར་ཉིན་གསུམ་མ་འགོར་བར་ཁོང་གིས་ནམ་མཁའ་མཐའ་ཡས་ཀྱི་སྐྱེ་མཆེད་མངོན་དུ་བྱས། འོན་ཀྱང། ཁོང་གིས་ནམ་མཁའ་མཐའ་ཡས་ཀྱི་སྐྱེ་མཆེད་ཐོབ་པའི་རང་མྱོང་དང་དེའི་ནུས་སྟོབས་དེ་ཙམ་ཞིག་གིས་ད་དུང་ཆེས་གཏིང་ཟབ་པའི་སྡུག་བསྔལ་དང་སེམས་ཁྲལ་དེ་དག་ལས་ཐར་ཐུབ་མེད་པ་དང། དྲན་པ་དང་ཤེས་བཞིན་གྱིས་ཟིན་པའི་གོ་འཕང་འདི་ལྟ་བུ་མངོན་དུ་བྱས་ཀྱང་ད་དུང་བགེགས་བར་ཆད་སོགས་ཡོད་པར་གཟིགས་པས་ཁོང་སླར་ཡང་སློབ་དཔོན་གྱི་མདུན་དུ་བཅར་བར་སློབ་དཔོན་རིང་འཕུར་གྱིས་སྨྲས་པ། ཁྱེད་ཀྱིས་ད་དུང་ཡང་ངེས་པར་གོམ་གང་མདུན་སྤོས་ཀྱིས་ཉམས་ལེན་གནང་དགོས། རྒྱུ་མཚན་ནི། ནམ་མཁའ་མཐའ་ཡས་སྐྱེ་མཆེད་ཁྱེད་ཀྱི་སེམས་དང་ངོ་བོ་དབྱེར་མེད་དུ་གྱུར་ཟིན་པས། སྐྱེ་མཆེད་དེ་ཁྱོད་ཀྱི་རྣམ་པར་ཤེས་པའི་དམིགས་ཡུལ་མ་ཡིན་པར། རྣམ་ཤེས་ཀྱི་ངོ་བོར་གྱུར། དེས་ན། ད་ནི་ཁྱེད་ཀྱིས་ངེས་པར་རྣམ་ཤེས་མཐའ་ཡས་ཀྱི་སྐྱེ་མཆེད་མངོན་དུ་བྱེད་དགོས་སོ་ཞེས་གསུངས། དེ་ནས་གཞོན་ནུ་དོན་གྲུབ་ནགས་ཁྲོད་ཀྱི་རང་གི་བཞུགས་གནས་སུ་བྱོན་ཏེ་མུ་མཐུད་ཉམས་ལེན་གནང་བར། ཉིན་གཉིས་ཀྱི་ནང་ཚུད་དུ་ཁོང་གིས་རྣམ་ཤེས་མཐའ་ཡས་སྐྱེ་མཆེད་མངོན་དུ་བྱས་པས། རང་ཉིད་ཀྱི་སེམས་དེ་ཆོས་ཐམས་ཅད་དང་ངོ་བོ་དབྱེར་མེད་དམ་ཆོས་ཐམས་ཅད་ཀྱི་སྟེང་དུ་ཡོད་པར་རྟོགས། འོན་ཀྱང་ཁོང་གིས་རྣམ་ཤེས་མཐའ་ཡས་སྐྱེ་མཆེད་མངོན་དུ་བྱས་ན་ཡང་ད་དུང་གཏིང་ཟབ་པའི་སྡུག་བསྔལ་དང་སེམས་ཁྲལ་སོགས་ཀྱིས་ཀུན་ནས་ཉོན་མོངས་པར་བྱེད་པ་མཐོང་བས། ཁོང་སླར་ཡང་སློབ་དཔོན་གྱི་མདུན་དུ་བཅར་ཏེ་དཀའ་ཁག་རྣམས་ཞུས་པར། སློབ་དཔོན་གྱིས་གཞོན་ནུ་དོན་གྲུབ་ལ་གུས་ཞབས་ཆེན་པོས་གཟིགས་ཏེ་སྨྲས་པ། ད་ནི་ཁྱེད་མཐར་ཐུག་གི་ཐོབ་བྱ་མངོན་དུ་བྱེད་པ་ལ་ཆེས་ཉེ་བར་གྱུར་འདུག་ན། རང་ཉིད་ཀྱི་སྤྱིལ་བུར་ཕེབས་ཏེ་ཆོས་ཐམས་ཅད་སྒྱུ་མ་ལྟ་བུའི་རང་བཞིན་ཡིན་པར་སྒོམས་ཤིག་འཇིག་རྟེན་གྱི་ཆོས་ཐམས་ཅད་སོ་སོའི་སེམས་ཀྱིས་བཟོས་པ་ཡིན་པས། ང་ཚོའི་སེམས་ནི་ཆོས་ཐམས་ཅད་ཀྱི་འབྱུང་ཁུངས་ཡིན་དཔེར་ན་ཚ་བོ་དང་གྲང་མོ། མཁྲེགས་པོ་དང་སྙི་མོ་ཟེར་བ་སོགས་གཟུགས་སྒྲ་དྲི་རོ་རེག་བྱས་གཙོས་པའི་ཆོས་ཐམས་ཅད་ང་ཚོའི་སེམས་ཀྱིས་བསྐྲུན་པ་ཞིག་ཡིན་པ་ལས། ནམ་རྒྱུན་འུ་ཚོས་ཆོས་དེའི་གནས་སྟངས་འདི་ལྟར་ཡོད་བསམ་པ་ནང་བཞིན་མེད། ང་ཚོའི་སེམས་འདི་ནི་རི་མོ་མཁན་ཞིག་དང་འདྲ་བར་ཆོས་ཐམས་ཅད་ཁོ་རང་གིས་རི་མོ་ལ་ཕབ་ཀྱིན་ཡོད། ནམ་ཞིག་ཁྱོད་ཀྱིས་ཅི་ཡང་མེད་པའི་སྐྱེ་མཆེད་མངོན་དུ་བྱས་པ་ན་ད་གཟོད་ཁྱོད་ཀྱི་དམིགས་ཡུལ་གྲུབ་པ་ཡིན། ཅི་ཡང་མེད་པའི་སྐྱེ་མཆེད་ཅེས་པ་ནི་སོ་སོའི་སེམས་ཀྱི་ཕྱི་རོལ་དུ་སྣང་ཞིང་གནས་པའི་ཆོས་གཅིག་ཀྱང་མེད་པར་རྟོགས་པའི་བློ་ཞིག་ལ་ཟེར་ཅེས་གསུངས་པར་གཞོན་ནུ་དོན་གྲུབ་ཀྱིས་སློབ་དཔོན་ལ་ལེགས་སོའི་བཀའ་དྲིན་མཚོན་ཕྱིར་ཕྱག་གཉིས་ཐལ་མོ་སྦྱར་ཏེ་གུས་འདུད་ཞུས་རྗེས་ཕྱིར་ནགས་འདབས་སུ་བྱོན། གཞོན་ནུ་དོན་གྲུབ་ཀྱིས་སློབ་དཔོན་རིང་འཕུར་གྱི་སྐུ་མདུན་ནས་སློབ་གཉེར་གནང་དུས་ཁོང་གིས་རབ་ཏུ་བྱུང་བ་གཞན་མང་དག་ཅིག་ལ། མཛའ་མཐུན་གྱི་ངོ་ཤེས་གནང་ཡོད་ལ་རབ་ཏུ་བྱུང་བ་དེ་རྣམས་ཀྱང་གཞོན་ནུ་དོན་གྲུབ་ཀྱི་ཕན་སེམས་དང་ཞི་དུལ་གྱི་སྤྱོད་པས་ཡིད་དབང་འཕྲོག་ཡོད། གཞོན་ནུ་དོན་གྲུབ་བསོད་སྙོམས་སུ་མ་བྱོན་གོང་ཆོས་གྲོགས་ཚོས་ཁོང་གི་གཟིམ་ཤག། ཞལ་ཟས་བཞག་ཡོད་པ་ལན་མང་གཟིགས། དེ་ཡང་ཁོང་ཏིང་ངེ་འཛིན་ལས་བཞེངས་ཏེ་གཟིམ་ཤག་ཕྱི་ལ་ཕེབས་སྐབས་རབ་ཏུ་བྱུང་བ་གཞན་ཚོས་གསང་བའི་ཐོག་ནས་གཞོན་ནུ་དོན་གྲུབ་ཀྱི་ཆེད་དུ། ངང་ལག་རེའམ་ཡང་ན་འབྲས་ཚོམ་བུ་རེ་ཁོང་གི་གཟིམ་ཤག་འཁྲིས་སུ་བཞག་ཡོད་པ་གཟིགས། སློབ་དཔོན་གྱིས་གཞོན་ནུ་དོན་གྲུབ་ཀྱི་རྨད་དུ་བྱུང་བའི་ཡར་རྒྱས་ལ་བསྔགས་པ་མཛད་པར་བརྟེན་རབ་ཏུ་བྱུང་བ་མི་ཉུང་བ་ཞིག་གིས་གཞོན་ནུ་དོན་གྲུབ་ཀྱི་མདུན་ནས་ཤེས་ཡོན་ཐོབ་ཆེད་ཁོང་ལ་འགྲོགས་འདྲིས་ཞུ་གང་ཐུབ་བྱས་ཀྱི་ཡོད། ཐེངས་ཤིག་སློབ་དཔོན་རིང་འཕུར་གྱིས་གཞོན་ནུ་དོན་གྲུབ་ལ་ཁོང་གི་རྒྱབ་ལྗོངས་སྐོར་བཀའ་འདྲི་གནང་བར་ད་གཟོད་གཞོན་ནུ་དོན་གྲུབ་རྒྱལ་སྲས་ཡིན་པ་མཁྱེན། རབ་ཏུ་བྱུང་བ་གཞན་དག་ཚོས་ཁོང་ལ་དེ་སྔོན་རྒྱལ་སྲས་སྐབས་ཀྱི་གནས་སྟངས་དྲིས་པར་གཞོན་ནུ་དོན་གྲུབ་ཀྱིས་འཛུམ་ཙམ་གནང་སྟེ་ཚུལ་མཐུན་གྱིས་སྨྲས་པ། དེ་གལ་གནད་ཆེན་པོ་གང་ཡང་མ་རེད། དེ་ལས་ང་ཚོས་ཐར་ལམ་ཉམས་ལེན་བྱས་ཏེ་རང་མྱོང་ཐོག་ནས་གླེང་མོལ་གནང་ན་དེ་ནི་ཕན་ཐོགས་ཆེ་ཤོས་དེ་རེད་ཅེས་གསུངས། ཟླ་བ་གཅིག་མ་འགོར་བའི་ནང་ཚུད་དུ་གཞོན་ནུ་དོན་གྲུབ་ཀྱིས་ཅི་ཡང་མེད་པའི་སྐྱེ་མཆེད་མངོན་དུ་བྱས་པས་ཐུགས་ཡིད་རབ་ཏུ་དགའ་སྟེ་ཏིང་ངེ་འཛིན་དེ་ཐོབ་རྗེས་ཀྱི་བདུན་ཕྲག་ཁ་ཤས་ནང་ཁོང་གིས་སོ་སོའི་སེམས་རྒྱུད་ཀྱི་སྡིག་སྒྲིབ་དེ་དག་སྤང་ཕྱིར།

དེ་ཙམ་གྱིས་སྐྱེ་འཆིའི་དཀའ་ངལ་སོགས་ལས་གྲོལ་མི་ཐུབ་པར་མ་ཟད། སྡུག་བསྔལ་དང་སེམས་ཁྲལ་ལས་ཀྱང་ཐར་མི་ནུས་པས་ཏིང་ངེ་འཛིན་དེས་ཐར་པའི་གོ་འཕང་ཐོབ་མེད་པ་དང། གཞོན་ནུ་དོན་གྲུབ་ཀྱི་དམིགས་ཡུལ་དེ་ཡང་སྤྱི་ཚོགས་ཀྱི་སྣེ་འཁྲིད་བྱེད་རྒྱུ་ཙམ་ཞིག་མ་ཡིན་པར། ཐར་པའི་གོ་འཕང་མངོན་དུ་བྱེད་རྒྱུ་དེ་ཡིན། དེ་ནས་གཞོན་ནུ་དོན་གྲུབ་ཀྱིས་ཕྱག་ཟུང་ཐལ་མོ་སྦྱར་ཏེ་བཀའ་ལན་གནང་བ། བཀུར་འོས་སློབ་དཔོན་ལགས། ཅི་ཡང་མེད་པའི་སྐྱེ་མཆེད་འདི་ངས་འཚོལ་བཞིན་པའི་མཐར་ཐུག་གི་དམིགས་ཡུལ་དེ་མ་ལགས་པས། ཁྱེད་ཀྱིས་ད་བར། ང་ལ་རོགས་མགོན་དང་གཟིགས་སྐྱོང་གནང་བར་ངས་ཐུགས་རྗེ་ཆེ་ཞུ་བཞིན་ཡོད་ན་ཁྱེད་ཀྱིས་བཞེས་སུ་གསོལ། ད་ངས་ཐར་ལམ་འཚོལ་ཕྱིར་གནས་འདི་བཞག་སྟེ་ས་གནས་གཞན་དུ་འགྲོ་དགོས་པས་ཁྱེད་ཀྱིས་ཁོ་བོར་དགོངས་གནང་ཡོད་པར་ཞུ། ཟླ་ངོ་མང་པོའི་རིང་ཉིད་ཀྱིས་ང་ལ་ཐུགས་བརྩེ་ཆེན་པོས་སློབ་ཁྲིད་གནང་བའི་བཀའ་དྲིན་དེ་ངས་ནམ་ཡང་མི་བརྗེད་པར་ཞུས་ཆོག་ཅེས་གསུངས། སློབ་དཔོན་རིང་འཕུར་ལ་ཅུང་ཙམ་བློ་ཕམ་བྱུང་ན་ཡང། གཞོན་ནུ་དོན་གྲུབ་ཀྱིས་ཐུགས་ཐག་གཙང་བཅད་གནང་ཟིན་པས་ཕྱི་ཉིན་དེར་གཞོན་ནུ་དོན་གྲུབ། ཐར་ལམ་འཚོལ་བར་ལམ་ལ་ཆས་སོ།